ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས། སིད་ནི་གཙུག་ལག་སློབ་ཆེན་ནས་འགུལ་རིས་བཟོ་འགོད་དང་ཁྲོམ་ར་ཡི་སྐོར་གཙུག་ལག་རབ་འབྱམས་པ་བསྟན་འཛིན་རབ་གསལ་ལགས་ཀྱིས། ཁོ་རང་གི་ཆེད་སྦྱོང་གི་དམིགས་ཡུལ་དང་ཨོ་སི་ཀྲུ་ལི་ཡ་ཡི་ནང་སློབ་སྦྱོང་སྐབས་དཀའ་ངལ་ལ་གདོང་ལེན་གང་འདྲ་གནང་ཡོད་མེད་འགྲེལ་བརྗོད་གནང་ཡོད་པ་རེད། དེ་སྔོན་བསྟན་འཛིན་རབ་གསལ་ལགས་ཀྱིས་བཟོས་པའི་གློག་བརྙན་ཐུང་གྲས་འགོ་བརྗོད་ལ་རྒྱལ་དར་སྲུང་སྐྱོབ་ཞེས་པར་རྒྱལ་སྤྱི་ཡི་གཟེངས་རྟགས་མི་འདྲ་བ་ཁག་དྲུག་ཙམ་ཞིག་ཐོབ་ཡོད་པ་རེད། ཐེངས་འདིར་བསྟན་འཛིན་རབ་གསལ་ལགས་ཀྱིས་ཐོག་མར་ཁོང་གིས་སློབ་སྦྱོང་སྐབས་དཀའ་ངལ་ལ་གདོང་ལེན་གང་འདྲ་གནང་ཡོད་མེད་འགྲེལ་བརྗོད་བྱེད་དགོས་དོན་འདི་འདྲ་ཞིག་གསུངས་སོང།

གཞན་དང་ཏོག་ཅིག་མ་འདྲ་བར་རིགས་གཅིག་རྐང་འཛིན་རང་མ་ཡིན་པ་ཨང་རིགས་སློབ་ཚན་མང་པོ་ཅིག་ལ་ཡང་ཆེད་སྦྱོང་བྱས་མྱོང། དང་པོ་ཨོ་སྟྲེ་ལི་ཡ་བྱས་ཐོག་མ་དང་པོ་འབྱོར་བའི་དུས་ངེད་ཀྱིས་ད་ཨིན་སྐད་ནང་ཁུལ་དུ་ཞུ་ཤེས་ཡིན Bachelors of Three D Animation and Media Studies ཞེས་བྱས། ད་དེའི་ཆེད་སྦྱོང་བྱེད་ས་ཀྱི་མཐོ་སློབ་དེ SAE Qantm རང་ལ་ཆགས་བསྡད་འདུག་སྤྱིར་བཏང་ང་རང་ཚོ་བོད་སྐད་ནང་ཞུས་ན་འགུལ་རིས་ཀྱི་ཆེད་སྦྱོང་བྱས་ཡོད་ཅོག་ར། ད་དེའི་ཆེད་སྦྱོང་བྱེད་པའི་སྐབས་དེ་ལ་དེ་དམིགས་བསལ་གྱི་ལོ་ཤས་ཀྱི་དུས་ཚོད་རོ་ཆགས་བསྡད་ཡོད་རེད། ཨ་ནི་ལོ་ཤས་ཀྱི་དུས་ཚོད་དེ་ཡིན་དུས་ང། ཐོག་མར་ཨོ་སྟྲེ་ལི་ཡ་འབྱོར་དུས་ལོ་བཅོ་བརྒྱད་ཟ་མ་ཟིམ་བྱས་ཨ་ནི་ངེད་ཀྱི་དམིགས་ཡུལ་ཡ་ད་མ་འོངས་པར་ལོ་ཉི་ཤུ་རྩ་ལྔ་མ་བརྒལ་གོང་ལ་ཡ་ཅིག་ང་རང་སྒེར་ཡ་དབྱིངས་ཡོད་ཅོག་སློབ་ཚན་ཆ་ཚང་རོ་ཅིག་སྦྱང་ཐུབ་པ་བྱེད་ཀྱི་ཡིན་བསམ་པའི་སེམས་ནང་རུ་ཡ་འདོད་པ་ཅིག་དང་སེམས་ཤུགས་རོ་ཅིག་སྔ་མོ་ནས་ཡོད། ཡང་བསྟན་འཛིན་རབ་གསལ་ལགས་ཀྱིས་ཁོ་རང་གི་ཆེད་སྦྱོང་གི་དམིགས་ཡུལ་སྐོར་ལ་འགྲེལ་བརྗོད་འདི་འདྲ་ཞིག་གནང་གི་འདུག། བྱས་ཙང་ཐོག་མ་དེ་སླེབས་དུས་ཁར་ཐུག་ཨ་ནི་དུས་ཚོད་ཀྱི་འཕྲོ་བརླག་འགྲོ་མ་དགོས་པའི་ཐོག་ནས་ལམ་སང SAE Qantm ཞེས་བྱ་དེའི་ནང་ལོགས་ནས་འགུལ་རིས་ཀྱི་ཆེད་སྦྱོང་བྱས་ཏེ་ཁོ་རང་ཚོས་ཡག་ཤོས་དེ་ཁྲིད་ཡོད་ཙང་འདི་དང་ལྷག་པར་དུ་འགུལ་རིས་ཀྱི་ཆེད་སྦྱོང་འགུལ་རིས་ཀྱི་ཆེད་སྦྱོང་བྱེད་དགོས་ཀྱི་ཅིག་ར Three-D Animation འདི་ག་རང་ཆེད་སྦྱོང་བྱེད་དགོས་ཀྱི་དམིགས་ཡུལ་གཙོ་བོ་དེ་ལབ་དགོས་རྒྱུ་མཚན་གཙོ་བོ་དེ་ག་རེད་ལབ་ན། ང་སྒེར་ལ་ཆ་མཚོན་སྤྱིར་བཏང Australia སླེབས་བསྡད་ཡ་དེ་ཆབ་སྲིད་བཙོན་ཟུར་གྱི་ཁ་ལོ་རེད་མིང་ཐོག་ནས་སླེབས་ཅོག་ཅིག་མ་གཏོགས་ཅིག་ང་རང་སྒེར་གྱི་ཅིག་འཇོན་བྱས་སླེབས་བཞག་རྒྱུ་འདི་རྩ་བ་ཉིད་ནས་མ་རེད་དེ་ཡང་ལྷག་པར་དུ་ཨ་ནི་ཆབ་སྲིད་བཙོན་ཟུར་གྱི་ཁོངས་གཏོགས་ཡིན་དུས་ང་རང་པཱ་ལགས་ཆབ་སྲིད་བཙོན་ཟུར་ཞེས་བྱས། དེ་ཡིན་དུས་པ་ཕས་ག་དུས་ནས་ང་ལ་ཡར། བསླབ་བྱ་ག་རེ་ག་དུས་ནས་ག་རེ་བརྒྱབ་ལབ་ན་ཨན་དྷ་ཆེན་ལ་ཡང་ཁོ་རང་ཕྱི་རྒྱལ་ཕར་འགྲོ་ཡོང་དུས་གཞོན་སྐྱེས་མང་པོ་ཅིག་གིས། ཕལ་ཆེར་བོད་ཡིག་གི་ཐད་ལ་ཡང་ཕལ་ཆེར་དཀའ་ངལ་འཕྲད་ཡོད་སྲིད་ཀྱི་རེད་ཨང་དེ་ག་ལ་ཡིན་ཅི་མིན་ཅི་ཉམས་ཞིབ་བྱེད་ཨང་ཉམས་ཞིབ་བྱས་བྱས་དེའི་ཐད་ལ་ཡང་ཕན་ཐོགས་ཡག་གི་སྤྱི་ཚོགས་ནང་ལ་ཡང་ཕན་ཐོགས་ཡག་གི་སློབ་ཚན་འདུག་ན་དེ་ལ་ཡང་ངེས་པར་དུ་རང་གི་ཆེད་སྦྱོང་བྱེད་དགོས་རེད་ཟེར་བྱས་དེ་འདྲའི་གི་བཀའ་སློབ་ཡང་སེ་ཡང་སེ་འདུག་སེ་སླེབས་མྱོང་ཡོད་དེ་སླེབས་ཡོང་དུས་སྤྱིར་བཏང་ང

ཨོ་སི་ཀྲུ་ལི་ཡ་ཡོད་ཅོག་གི་ནང་མི་མང་པོ་ཅིག་མི་རྒན་པ་ཚོ་ཆ་མཚོན་ན་ཕྱི་ལ་ཕར་ཕྱིན་བྱས་ཅིག་ལས་ཀ་བྱེད་དགོས་ཡ་དང་ཨ་ལས་ཀ་བྱེད་པའི་སྐབས་དེར་ཡ་ཨ་རང་ཉིད་ཀྱི་བྱིས་པ་ཚོ་ནང་ལ་ཡ་ལུས་བྱས་ཨ་ཅིག་ཕལ་ཆེར་བརྒྱ་ཆ་དྲུག་ཅུ་བདུན་ཅུ་གྱི་དུས་ཚོད་དེ་ཕལ་མོ་ཆེ་དེ་ཨ་ཅིག་ང་ཚོ་སྤྱི་ཚོགས་དྲ་ལམ་སྒང་ལ་ཡ YouTube དང་དེ་རིགས་དེ་དེ་འདི་ནང་ལོགས་ནས་ཕལ་ཆེ་མང་པོ་ཞེ་པོ་ཅིག་སྦྱང་གི་ཡོད་ཨ་ཅིག་ང་ལ་ཡ་དེ་དུས་ནས་དོ་སྣང་འགྲོ་བྱུང་དམིགས་བསལ་གྱི་ཁོ་རང་ཚོས་ཀྱི་ལྟ་དེ་ཨ་དེ་ང་ཚོ་ཨིན་སྐད་ནང་ཞུས་ན Animations ཞེས་བྱས་བོད་སྐད་ནང་ཞུས་ན་འགུལ་རིས་བརྙན་རིགས་དེ། འདི་སྒང་དེ་མང་པོ་ཅིག་བལྟ་ཡི་ཡོད་པ་དང་འདི་ནས་མང་པོ་ཅིག་ཆེད་སྦྱོང་བྱེད་ཀྱི་ཡོད་པ་དེ་ཁ་གསལ་པོ་འདྲ་པོ་ཅིག་ང་ལ་མཐོང་སོང། འདི་མཐོང་ཡོང་དུས་འདི་ནས་ང་རང་པ་ཕ་ལགས་པ་ལགས་མཉམ་དུ་ཡར་འདུག་ཚེ་འབྲེལ་བ་བྱས་བྱས་དེ་འདྲས་རེད་བྱས་ཨང་གལ་སྲིད་ངས་འདི་འདྲས་འདི་སྒང་ཆེད་སྦྱོང་བྱས་བྱས་མ་འོངས་པ་འགུལ་རིས་ཀྱི་བརྙན། བོད་པའི་རིག་གཞུང་དང་སྐད་ཡིག་ད་ག་ནང་བཞིན་གྱི། ཡ་རབས་ཀྱི་གོམས་གཤིས་དང་འབྲེལ་བའི་འགུལ་རིས་ཀྱི་བརྙན་ཅིག་བཟོས་འདུག་ཟེར་ན་དེ་ཕལ་ཆེར་བོད་པའི་གཞོན་སྐྱེས་ཚོ་ལ་དང་ད་ག་ནང་བཞིན་གྱི་བྱིས་པ་ཚོ་ལ་ཡང་ཁེ་ཕན་ཆེན་པོ་ཅིག་ཐོབ་གི་མེད་འགྲོ་བསམ་བྱས་འདི་འདྲས་ཀྱང་ང་ཚོས་གྲོས་བསྡུར་ཆེད་ལས་བྱས་ཨང་གཅིག། ང་རང་སྒེར་ལ་དབྱིངས་ཡོད་ཡ་གྱི་བཟོ་སྐྲུན་རིག་པ་གྱི་སློབ་སྦྱོང་བྱེད་དུས་སུ་དེ་ཕར་བཞག་བྱས་དང་པོ་ཆེད་སྦྱོང་བྱེད་ཡ་དེ་ནི། ག་རེ་འགུལ་རིས་ཀྱི་ཐད་ལ་ཡ་ཆེད་སྦྱོང་བྱེད་ཡ་དེ་འགོ་ཚུགས་པ་ཡིན་ཟེར་ཞུ་ཡ། འདི་རེད་ཤག། འདི་འདི་ང་རང་སྒེར་གྱི་འགོ་ཚུགས་སྟངས་འདི་བཞིན། འདི་འགོ་ཚུགས་པའི་སྐབས་འདི་ལ་འདི་སྒང་ལ་ཡང་ང་རང་སྒེར་གྱི་ག་ལབ་དགོས་རེད། དབྱིངས་དང་དོ་སྣང་ཡོད་རེད་པས་ལབ་ན། དེ་དུས་ངས་གསལ་པོ་ཞེ་དྲག་ཧ་གོ་མ་སོང་ཡིན་ན་ཡང་རི་མོ་བྲིས་ཡ་དང་འདི་ཐད་ལ་ཏོག་དབྱིངས་ཡོད། ལྷག་པར་དུ་ཁོ་རང་གི་སློབ་སྦྱོང་གི་བརྒྱུད་རིམ་ནང་ལ་དཀའ་ངལ་ལ་གདོང་ལེན་ག་འདྲ་གནང་ཡོད་མེད་འགྲེལ་བརྗོད་འདི་འདྲ་ཞུས་གནང་སོང། ད་འདི་འགོ་བཙུགས་པའི་སྐབས་དེ་ལ་ཡ། འགུལ་རིས་ད་འདི་སྒང་ལ་ཆེད་སྦྱོང་བྱེད་པའི་སྐབས་དེ་ལ་ཡ། ངེད་ཀྱིས་ག་རེ་གཅིག་ཧ་གོ་སོང་ན་སྤྱིར་བཏང་འགུལ་རིས་ཀྱི་བརྙན་འདི་བཟོས་ཡོང་དུས་སོ་སོ་ལ་ཡ་འཕྲུལ་ཆས་ཡག་པོ་དགོས་ཡོད་ད་ད་ཅིག་གློག་ཀླད་རེད་ད་ག་ནང་བཞིན་གྱི་ཤེས་ཡོན་ཙམ་གྱིས་མ་འགྲིག་པ། ཕྱིས་ཀྱི་ཐོན་སྐྱེད་ཀྱི་ཆ་ནས་སོ་སོ་ལ་ཡ་ག་ལབ་དགོས་རེད་གོ་སྐབས་དེ་དགོས་ཡོད་དེ་གལ་ཆེན་པོ་འདྲ་པོ་ཅིག་མཐོང་སོང་ཡིན་ན་ཡང། ང་འདྲ་པོ་ཆགས་སོང་ན་ཨོ་སི་ཀྲ་དང་པོ་བྱུང་དུས་ང་དང་ང་རང་གི་ཅོ་ཅོ་བྱས་དེ་ཡིན་དུས་དམིགས་བསལ་གྱི་ནང་མི་དང་དེ་འདྲས་དཔལ་འབྱོར་གྱི་ཆ་ནས་དཔེ་མི་སྲིད་ཀྱི་དཀའ་ངལ་ཆེན་པོ་འདྲ་པོ་ཅིག་བྱུང་སོང། བསླབ་གྲྭ་ལ་ཕར་འགྲོ་དུས་ཡིག་ཚད་བཏང་ཡ་དང་དེ་ཚོ་ཡིག་ཚད་བཏང་ཡ་གི་དངུལ་མ་འདང་ཡ་དང། དེ་འདྲས་ཀྱི་དཀའ་ངལ་རབ་དང་རིམ་པ་མང་པོ་རེ་འཕྲད་སོང། གང་ལྟར་ཀྱང། དཀའ་ངལ་ད་གདོང་ལེན་གྱི་རྣམ་པ་བྱས་བྱས་ཨ་ནི། བསླབ་གྲྭ་ལ་ཕར་ཕྱིན་བྱས་ཅིག་གང་ཐུབ་ཐུབ་འདྲ་པོ་ཅིག་འབད་བརྩོན་བྱས། འབད་བརྩོན་བྱས་གྲུབ་པའི་རྗེས་ལ་ཡང་ཨ་ནི་འགུལ་རིས་ཀྱི་བརྙན་བཟོ་ཡ་འགོ་བཙུགས་པ་ཡིན། ད་འགུལ་རིས་ཀྱི་བརྙན་བཟོ་ཡ་འགོ་བཙུགས་དུས་སྤྱིར་བཏང་ང་རང་ཚོས་འགུལ་རིས་ཀྱི་ཐད་ལ་ཡང་དབྱིན་སྐད་ནང་ཞུས་ན 3D དང། 2D ཟེར་བྱས་ཁོ་དབྱེ་བ་གཉིས་སུ་ཕྱེ་བསྡད་ཡོད་རེད། ཨ་ནི་ངེད་ཀྱིས་ཆེད་སྦྱོང་བྱེད་ཡ་དེ 3D ཡིན་དུས་དེར་ཡང་གློག་ཀླད་སྤུས་དག་ཅིག་མེད་ཟེར་ན་བརྙན་བཟོ་ཡ་དཔེ་མི་སྲིད་ཀྱི་དཀའ་ལས་ཁག་པོ་འདྲ་པོ་ཆགས་བསྡད་ཡོད་རེད། སྤྱིར་བཏང་ངེད་ཀྱི་ཁར་ན་སློབ་སྦྱོང་བྱེད་ཤུལ་རིང་ཀ་ལ་ཡ་དུས་ཚོད་འཕྲོ་བརླག་བཏང་སྙིང་མ་བྲོ་བའི་རྒྱུ་མཚན་ལ་བརྟེན་ཙང། སློབ་སྦྱོང་བྱེད་ཤུལ་རིང་ཀ་ལ་ཡ་འགུལ་རིས་ཀྱི་བརྙན་བཟོ་གི་བཟོ་གི་བཟོ་གི་བྱས་བྱས་མུ་མཐུད་པ་འདྲ་ཞིག་ཡིན། ཡིན་ན་ཡང་ཟླ་བ་བདུན་རིང་དཀའ་ལས་རྒྱབ་བྱས་འགུལ་རིས་ཀྱི་བརྙན་བཟོས་ཀྱོག་དེ་ལ་ཡང་ཕལ་ཆེར། སྐར་ཆ་ཉི་ཤུ་ནས་སྐར་ཆ་སུམ་ཅུ་མ་གཏོགས་ཕལ་ཆེར་སྟོན་ཐུབ་མ་སོང། དེ་ཡང་དུས་ཚོད་བཏང་ཡ་དེ་ཕལ་ཆེར་ངས་ཟླ་བ་དྲུག་ཟླ་བ་བདུན་མ་ཟིན་ཞིག་གི་དུས་ཚོད་བཏང། དེ་ཡིན་དུས་སེམས་ལ་ཡ་ཏོག་ཅིག། སེམས་ཤུགས་ཆག་མཁན་འདྲ་པོ་ཅིག་ཅིག་སེམས་ལ་མ་བདེ་བ་འདྲ་པོ་ཅིག་དཔེ་མི་སྲིད་ཡོང་སོང་དེ་སྐབས་དེར་རྒྱུ་མཚན་གང་ཡིན་ཟེར་ན། སྤྱིར་བཏང་གཞོན་སྐྱེས་ཀྱི་བྱིས་པ་ཚོ་ལ་ཡ་ཕན་ཐོགས་ཡ་གྱི་བརྙན་བཟོས་ཡོད་ན་སྐར་ཆ་བཅུ་ནས་སྐར་ཆ་ཉི་ཤུ་གྱི་ཁེ་ཕན་ཆེན་པོ་ཅིག་ཐོབ་ཀྱི་མེད་ཨ་ཅེ་སེམས་ནང་ལ་ཡ་དཔེ། དེ་དུས་ཀྱི་སེམས་ནང་ལ་ག་ལབ་དགོས་རེད། དཀའ་ངལ་ལ་ནས་མི་འདུག་དེ་དུས་སེམས་ནང་ལོགས་ལ་ཡ་ཅིག། སེམས་ཤུགས་དཔེ་མི་སྲིད་ཀྱི་ཆག་སོང་དེ་སྐབས་དེར་ད་གློག་ཀླད་ཡག་པོ་ཅིག་ཉོ་བསམ་ནས་དངུལ་གྱིས་མ་འདང་ཡ་དེ་འདྲ་གི་དཀའ་ངལ་ཤུགས་ཆེན་པོ་དཔེ་འཕྲད་སོང། དེ་འཕྲད་ཡོང་དུས། ད། འདི་དང་འདི་འདྲ་བའི་སེམས་ཤུགས་ཡོད་མཁན་དང་འདི་ཡོད་མེད་ཅིག་སྤྱི་ཚོགས་ནང་ལོགས་ལ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ་ཕར་འབྲེལ་བ་བྱས་འགྲོ་དུས། དཔེ་མི་སྲིད་ཀྱི་ཉུང་ཉུང་རེད་བསྡད་ཤག་ཉུང་ཉུང་ཡིན་དུས་ང་རང་སྒེར་མི་གཅིག་གིས་དེ་འདྲ་སྒྲུབ་ཐུབ་ཡ་དེ་དཔེ་མི་སྲིད་དཀའ་ལས་ཁག་པོ་འདྲ་པོ་བྱས་ཡང་མ་འོངས་པར་དེ་སྒྲུབ་ཀྱི་ཡིན་རུང། དཔལ་འབྱོར་གྱི་ཆ་ནས་ང་རང། རོགས་པ་དག་དེ་སྒུག་ཡོད་པའི་རྒྱུ་མཚན་ལ་བལྟས་ན། དེའི་སྐབས་དེ་ལ་ཡང། ད་ཉིས་སྟོང་བཅོ་ལྔ་བཅུ་དྲུག་གཡས་གཡོན་དེའི་སྐབས་དེ་ལ་བེམ་སྲེ་ད་འདི་གང་མུ་མཐུད་རོགས་ཟེར་ན། གྲུབ་འབྲས་ཅིག་ཐོན་ཡ་མེད་ཟེར་ན་ང་ང་རང་དུས་ཚོད་འཕྲོ་བརླག་འགྲོ་ང་རང་ཆེད་སྦྱོང་བྱས་ཏེ་ཆེད་སྦྱོང་བྱེད་མ་ཐུབ་དེ་འདྲས་ཀྱི་དཀའ་ངལ་ཆེན་ཆེན་པོ་ཅིག་ཆགས་ཏེ་རེད་ཤག་གལ་སྲིད་དཀའ་ངལ་ཆེན་པོ་ཅིག་ཆགས་ཆོག་ཟེར་ན། སྤྱི་ཚོགས་ནང་ལོགས་ལ་ཡང་སོ་སོའི་གི་ངོས་ནས་གྲུབ་འབྲས་ཅིག་ཐོན་ཡ་མེད་ཟེར་ན། ངེད་ཀྱིས་ད། བོད་པའི་ཆེད་དུ་ངས་འདི་འདི་འདི་བྱས་ཡིན་འདི་འདི་འདི་བྱས་ཡིན་མཐའ་མར་གྲུབ་འབྲས་ཐོན་ཡ་མེད་ཟེར་ན་ད་འདི། ཁ་ལོ་ཁ་ལོ་རེད་དེ་གཟི་བརྗིད་ཁོག་སྟོང་རང་གི་རྣམ་པ་འདྲ་པོ་ཅིག་ཆགས་ཀྱི་འདུག་བསམ་བྱས་དེ་དུས་ཞེད་སྣང་དག་ཅིག་མ་བདེ་བ་ཁྲ་ལོ་ཆེན་པོ་མང་པོ་རུ་ཕྲད་སོང། བྱས་ཙང་འདི་འཕྲད་པའི་རྒྱུ་མཚན་ལ་བརྟེན་བྱས་ཨ་ནི་ངེད་ཀྱི་ངེད་ཀྱི་སློབ་སྦྱོང་གི་དུས་ཡུན་འདི་ཕལ་ཆེར་ལོ་བཞི་གི་དུས་ཡུན་དེ་ཡིན་བྱས་ཙང་ལོ་གཉིས་པ་དེའི་སྐབས་དེ་ལ་ཡ་ཨ་ནི། ག་རེ་བསམ་སོང་ན་ཨ་ཁ། ད་འགུལ་རིས་ཀྱི་དེ་ལ་ཆེད་སྦྱོང་བྱས་ཟེར་ན་དེ་དུས་ཚོད་ཕལ་ཆེར་འགོར་ཡ་རེད་ཤག་འདི་དང་ལྷག་པར་དུ་ང་རང་གི་དབྱིངས་ཡོད་ས་དེ་ཨ་ནི་བཟོ་སྐྲུན་རིག་པ་སྒང་ལ་ཡ་དབྱིངས་ཡོད་དུས་ཨ་ནི་སིད་ནི་མཐོ་སློབ་ལ་ཡ་ཕར་སྙན་ཞུ་བརྒྱབ་བྱས་ཨ་ནི་སིད་ནི་མཐོ་སློབ་ལ་ཕར་ཆེད་སྦྱོང་བྱས་ག་ཆེ། ད་བར་སྐབས་གཅིག་ལ་ཡ་ག་ན་ཕྱོགས་གཅིག་ནས་ང་ཨེ་སེ་ཁོང་ཀྲམ་མཐོ་སློབ་ལ་སློབ་སྦྱོང་བྱེད་གི་བྱེད་གི་ལ་སིད་ནི་མཐོ་སློབ་ནས་ཨ་ནི་ད་ནི་ཏི་ཡོད་ར། Robotic Engineer Aerospace། ད་འདི་སྒང་ལ་ཨ་ནི་མཐོ་སློབ།

ཞོགས་ཀས་ཨེ་སའི་ཁོང་འགྲམ་ཞོགས་ཀས་མཐོ་སློབ་འགྲོ་འདི་ཚར་བ་དང་དགོང་ལ་རྒྱུགས་བྱས་ཡོང་སིད་ནི་མཐོ་སློབ་ལ་ཕར་རྒྱུགས་བྱས་འགྲོ་ད་འདི་བར་དུ་དུས་ཚོད་ཞོར་དུས་ཚོད་ཨོ་ཙམ་འགོར་གི་རེད་ད་སློབ་ཚན་གཉིས་མཉམ་དུ་གཏོང་སོང་ན་མཚམས་རེར། སློབ་ཚན་ཕལ་ཆེར་ཉིས་རྩ་བདུན་སློབ་ཚན་སུམ་ཅུ་མ་ཟིན་སྡེབ་གཅིག་ལ་མཉམ་དུ་ལེན་དེ་འདྲས་བྱས་བྱས་བར་སྐབས་གཅིག་ལ་ཁ་ལོ་རེད། བདུན་ཕྲག་གཉིས་གསུམ་དཔེ་གཉིད་མ་རག་གི་དེ་འདྲས་ཀྱི་དཀའ་ངལ་འཕྲད་ཐ་མ་དེ་ལ་ད་ཚང་མ་ཚར་འགྲོ་དུས་དཔེ་སྨན་ཁང་ནང་ཟླ་བ་གཅིག་གཉིས་ལྷག་ཡོད་འགྲོ་ད་དེ་འདྲས་ཀྱི་ཁ་ལོ་རེད། དཀའ་ངལ་རབ་དང་རིམ་པ་མང་པོ་འདྲ་པོ་ཞིག་འཕྲད་མྱོང།
མཇུག་ཏུ་ཁོང་གིས་སློབ་སྦྱོང་སྐོར་དཀའ་ངལ་གང་འདྲ་ཞིག་འཕྲད་པ་ཡིན་ན་ཡང། སོ་སོ་ལ་ཡིད་ཆེས་དང་དཀའ་ལས་བརྒྱབ་པ་ཡིན་ན་གྲུབ་འབྲས་ཏན་ཏན་ཐོབ་གི་རེད་ཅེས་གསུངས་སོང།
ད་ངེད་ཀྱི་རྣམ་པ་ཚོ་ལ་ཡ་སྒྲུང་ངེད་ཀྱི་ཁ་ལོ་རེད། སློབ་སྦྱོང་བྱེད་ཁྱོད་ཀྱི་འདི་ཆ་ཚང་འདྲ་པོ་ཅིག་རྣམ་པ་ཚོ་ལ་ཡ་བཤད་དགོས་པའི་རྒྱུ་མཚན་གྱི་གཙོ་བོ་གང་ཡིན་ཟེར་ན། གཞོན་སྐྱེས་ནང་ལོགས་ནས་ཕལ་ཆེར་ང་དང་ང་འདྲ་བའི་སོ་སོའི་ངོས་ནས་སྒེར་གཅིག་ལ་ཡ་ཨེ་དབྱིངས་གཉིས་གསུམ་ཡོད་དེ་ནི་ཕལ་ཆེར་དེ་འདྲའི་གཞོན་སྐྱེས་ཡོད་རེད་ངས་བསམ་གྱི་ཡོད། གལ་སྲིད་རྣམ་པ་ཚོ་འདི་རིགས་འདི་ཡོད་ཟེར་ན་སོ་སོ་དེ་ལ་ཡང་ཡིད་ཆེས་དང་སེམས་ཤུགས་ལྷག་བསམ་དེ་ཡོད་ཟེར་ན་ཨ་ནི་ག་རེ་ཡིན་ནས་འགྲུབ་ཀྱི་རེད་ཟེར་བྱས་འདི་ཞིག་བཤད་འདོད་བྱུང། ཨ་དེ་འགྲུབ་པའི་རྗེས་ལ་ཡང་ད་ད་ལྟ་ཆར་ཡིན་ན་ད་ནི་ཉི་མ་ལོ་དྲུག་བྱས་སློབ་ཚན་ཆ་ཚང་འདྲ་པོ་ཅིག་ཚར་ཚར་བ་རོགས་བྱས། ད་ལྟ་ཡིན་རུང་ཁ་ལོ་རེད། ལས་ཀ་འགོ་བཙུགས་པ་ཡིན་ང་ད་ལྟ།

ལས་ཀ་བྱས་དང་བྱེད་མེད་འདྲ་པོ་ཅིག། བྱས་ཙང། ཞོགས་ཀས་ནད་ཡལ་ཕྱིར་གོམས་པ། ཕལ་ཆེར་མཚན་ཆུ་ཚོད་དང་པོ་གཉིས་པ་མ་སེམས་སུ་ཕོག་དང་ག་དུས་ཡིན་ནད་ཅེས་ཡོད་རང་དུས་ཚོད་འཕྲོ་བརླག་མ་འགྲོ་ཡ་ཆེད་དུ་ངས་ག་དུས་ནད། དཀའ་ལས་འདྲ་པོ་ཅིག་རྒྱག་ཡོད་པའི་རྣམ་པ་འདྲ་པོ་ཅིག་ཡིན། འོ་དེ་འདྲ་འདྲ་པོ་ཞིག་བཤད་ཡ་འདི་ང་རང་སྒེར་གྱི་ཁ་ལོ་རེད། ད་སྒྲུང་ལབ་ན་མི་འདུག་ལོ་རྒྱུས་དེ་འདྲ་པོ་ཞིག། བསྟན་འཛིན་རོལ་སེ་ལགས་ལ་ཐུགས་རྗེ་ཆེ་ཞུ་རྒྱུ་དང། རྣམ་པ་ཚོས་དེ་རིང་གི་ལེ་ཚན་དེ་ཉན་པ་བཀའ་དྲིན་ཆེ།